འདི་ནི། སྐད་ཅིག་ཙམ་ཞིག་སྡོད་དབང་དུ་མེད་པ། འཆི་བདག་གཤིན་རྗེའི་དྲུང་དུ་བང་མཐོ་ཅིག་བརྒྱུགས་པ། འོ་ད་འདི་ནི་གསོན་པོ་ཟེར་ཡང་ད་གསོན་པོ་ཟེར་ག་ཅིག་ཡོད་རེད་ང་ཚོ་ཕར་འགྲོ་གཅིག་གསོན་པོ་གཉིས་ད་ལྟ་ད་ཐང་ཐང་ཡིན་ཟེར་ག་ཅིག་ཡོད་རེད་དེ་ཡིན་ན་ཡང་འཆི་ཡག་གི་ཨ་ནི་ལམ་ཁ་ལ་སླེབས་ཏེ་ཡོད་རེད་ང་ཚོ་ཚང་མ་ལོ་འཆི་ཡག་གི་ལམ་ཆེན་དེ་ནང་ལ་མོ་ཏྲ་དེ་མ་སོང་ན་བི་ཀའི་མོ་ཏྲ་ལམ་ཁ་ནང་ལ་བང་བསྒྲིགས་ཏེ་ཡོད་ཟེར་རོ་བྱས་ནས་རེད་པ་ད། བང་བསྒྲིགས་ནས་བསྡད་འདུག་ཚེ་རེད། བསྡད་བསྡད་ཡོད་རེད་ང་ཚོ་སྒང་ག། ཤི་བའི་ལམ་ཆེན་ལ་ཆས་འགྲོ། ཉེས་ཅན་གསོད་སར་ཁྲིད་པའི་སྣང་ཚུལ་དེ་སྐྱོ་བ་འོ་ད་དེ་ནི། དཔེར་ན་དེ་ནི་མི་ཉེས་པ་ད་མི་ཉེས་ཅན་ད་ཞེ་དྲག་མཐོང་གི་མ་རེད་དཔེར་ན་མ་ཧེ་བསད་ཡ་ཁྲིད་འགྲོ་གི་འདུག་བ་འོ་ད་མ་ཧེ་བསད་ཡ་བི་ཀའི་ཉི་ཤུ་སུམ་ཅུ་འདུག་ཁྲིད་འགྲོ་གི་འདུག་བ་ཁོང་ཚོ་བསད་ཡ་ཐག་ཆོད་པ་རེད་ཁྲིད་འགྲོ་དུས་སྒང་ལ་ཨ་ནི་གོམ་པ་རེ་རེ་སྤོ་ན།

འགྲོ་ད་དེ་གས། འགྲོ་དེ་གས་བར་མ་གཏོགས་འཆི་བདག་གཤིན་རྗེའི་དྲུང་ལ་འོ་དེ་རེད། ཨོ་ད་སྣང་ཚུལ་དེ་སྐྱོ་བ། ད་དེ་འགྲོ་གི་ཡོད་ཙང་ཨ་ནི་ག་རེ་བྱེད་དགོས་རེད། འཆི་བདག་གཤིན་རྗེའི་དྲུང་དུ་ཕྱིན་ནས་ཨ་ནི་སྐྱེ་བ་ཕྱི་མ་ཟེར་ཡ་ཅིག་ད་བསམ་བློ་བཏང་དགོས་ཀྱི་ཡོད་རེད་འགྲོ་བ་ད་ཚེ་འདི་ལ་མགོ་འཁོར་མ་བསྡད་པ་བྱས་ཚེ་འདི་ལ་མགོ་འཁོར་ཡ་གས་སྤྱིར་བཏང་ད་སྒང་ག་རེད་འགྲོ་བ་ད་རང་བཞིན་གྱིས་མགོ་འཁོར་གི་ཡོད་རེད་འོ་ད་ཆོས་ཅིག་གི་ཐོག་ནས་ཕར་བསམ་བློ་མ་བཏང་ན་ཨ་ནི་མི་མི་མགོ་དུད་འགྲོ་ཚོས། འོ་ད་ཚེ་འདི་ཁོ་རང་རེད་ཉི་རོ་དང་ག་གེ་གླེན་པ་ཅིག་ཡིན་པ་ཡིན་ན་ཚེ་འདི་ལ་འཁོར་ཡ་རེད་ཟ་རྒྱུ་འཐུང་རྒྱུ་ཅིག་ལ་མགོ་འཁོར་ཡ་རེད་སྤྱང་པོ་ཅིག་ཡིན་ནའི་འཁོར་རྒྱུ་རེད་འོ་ད་ག་འདྲ་ཅིག་ཡིན་པ་ཡིན་ནའི་ཚེ་འདི་ལ་མགོ་འཁོར་གྱི་ཡོད་རེད་བ། མགོ་འཁོར་གྱི་ཡོད་རེད་དེ་ཁོ་མགོ་འཁོར་ཏེ་བཞག་ཟིན་ནས་སུས་ཀྱང་ལྷོད་ལྷོད་བཞག་ཉེན་ཡོད་མ་རེད་འཆི་བདག་གཤིན་རྗེ་གེ་ཧོབ་ཏེ་ཁར་སླེབས་ཡོང་གི་རེད། དེ་ཡིན་དུས་ད་སྐྱེ་བ་ཕྱི་མ་ཕན་ཆད་ལ་ཕན་ཡ་དེ་ག་རེ་རེད།

གང་ཟག་གཅིག་གི་ཟེར་ན་སོ་སོ་ཡིན་པ་འདྲ་བོ་བྱས་བཞག་འགྲོ་བ་དང། གང་ཟག་གཅིག་དེ་སོ་སོ་ཡིན་པའི་བཟོ་འདྲ་བོ་བྱས་ནས་སོ་སོ་ལམ་གྱི་བི་ཀའི་བྱང་ཆུབ་ལམ་གྱི་རིམ་པ་བི་ཀའི་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་བཞག་ཡ། ཨོ་ད་སངས་རྒྱས་བཅོམ་ལྡན་འདས་ནས་རང་གི་དྲིན་ཆེན་རྩ་བའི་བླ་མའི་བར་ལ་མ་ཨོ་ད་སོ་སོ་ལ་མ་ལན་བསྐུར་བའི་བཟོ་འདྲ་སོ་སོ་ལ་མ་དཔེ་ཆ་བསྐུར་བཞག་ཡོད་པའི་བཟོ་འདྲ་ཞིག་རེད་བ་ད་སངས་རྒྱས་བཅོམ་ལྡན་འདས་ཀྱིས་མ་གཅིག་གིས་གཅིག་གིས་གཅིག་བརྒྱུད་ནས་ད་སོ་སོའི་ལག་པ་ལ་སླེབས་ཡོང་དུས། ཨ་ནི་དེ་ཕར་གཡུགས་མ་བཞག་བྱས། སངས་རྒྱས་བཅོམ་ལྡན་འདས་རྒྱལ་བ་རྡོ་རྗེ་འཆང་གིས་མ་བསྐུར་གནང་བཞག་པ་ཅིག་རེད། སོ་སོ་ལ་ད་འཕྲོད་པ་རེད། རེད་བ་ད་ངོ་འཕྲོད་པ་རེད། སོ་སོ་ཡིན་ནའི་འདི་དཔེ་ཆ་རེད། འོ་ད་རྩ་ཆེན་པོ་རེད་བསམ་ཡ་གཅིག་ནས་ཤེས་དགོས་ཡོད་རེད། དལ་འབྱོར་གི་མི་ལུས་བཟང་པོ་ནི་ཐོབ་བསྡད་ཡོད་རེད། འོ་ད་སངས་རྒྱས་ཀྱི་བསྟན་པ་དང་མཇལ་དགེ་བའི་བཤེས་གཉེན་དང་འཕྲད། འོ་དེ་ཡིན་དུས་སྒང་ལ་ད་བི་གེ། སྐྱེ་བ་ཕྱི་མ་འགྲོ་རན་པའི་ཁ་ཐུག་ལ། ད་འགྲོ་རྒྱུ་ཡོད་པ་བི་གེ་གཅིག་ཁྱེད་འདྲ་བོ་འཁྱེར་ཡ་ཡོད་པ་ཅིག་རེད་བ་ད་རྒྱགས་ཕྱེ། ཟེར་རོ་སྐྱེ་བ་ཕྱི་མ་ལ་ཕན་པའི་བག་ཨ་ན་ཅིག་འཁྱེར་ཡ་ཡོད་པ་ཅིག་བྱེད་ཡ་དེ་ད་གལ་ཆེན་པོ་རེད། དེ་ཡིན་ཙང་བྱང་ཆུབ་ལམ་གྱི་རིམ་པ་ཉན་གི་ཡིན་བསམ་པ་བྱས་ནས་དེའི་དོན་དག་བྱས་ནས་ལོས་པ་དང། བི་ཀའི་བྱང་ཆུབ་ལམ་གྱི་རིམ་པ་ཉན་གི་ཡིན། འོ་ད། ད་དེ་ཡང་བི་ཀའི་སེམས་མཐའ་འཁོར་གི་བའི་འགྲོ་བ་རིས་དྲུག་གི་སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱ་ཡ་གི་ཆེད་དུ་ཡིན།

དཔེར་ན་ང་དང་གི་སེམས་གཉིས་ཁྱི་ནས་མི་གས་ཆག་ཕི་ས་དེ་ལ་ཅིག་འཐུང། འདི་ནས་ལྷ་དང་བླ་མ་ཟེར་ཡ་དེ་ཅིག་ཡིན་དུས་གང་ལ་སེམས་གཉིས་མངོན་དུ་འགྲོ་གི་མེད་ཡིན་ཙང་དེ་འགྲོ་ལ་མ་འགྲོ་ལ་ཅིག་གི་འདུག་བ་འོ་དེ་འདྲ་འདྲ་བོ་རེད་དེ། སེམས་གཅིག་གི་གས་བསམ་བློ་བཏང་གཅིག་ངས་འདི་ནས་ཅིག་བཏོན་ཡོང་དུས་ཨ་ནི་བྱས་ཙང་སོ་སོ་སྐྱེ་བོ་ཟེར་ཡ་དེ། སེམས་གཅིག་མ་གཏོགས་སེམས་གཉིས་མངོན་དུ་འགྱུར་ཐུབ་གི་ཡོད་མ་རེད་བ་འོ་དེ་རེད། བྱས་ཙང་ཀུན་སློང་བཅོས་ཡ་དེ་གལ་ཆེན་པོ་འདུག་བ། སེམས་དེ་གས་དགེ་མི་དགེ་དགེ་སེམས་མི་དགེ་སེམས་ཡོད་པ་ད་གང་ག་ཡོད་ད་ཡོད་ཡོད་ག་རོག་ད་ཡོད་རེད་དེ་ཨ་ནི་དགེ་བའི་ཕྱོགས་ར་བ་བཟུང་ནས་སོ་སོའི་རྒྱུད་ལ་དགེ་བའི་སེམས་ཡོད་རོག་དེ་གི་ཕྱོགས་གཏོགས་བྱས་ནས་དགེ་བའི་ཕྱོགས་ལ་ཞེན་ཁོག་དགེ་བའི་ཕྱོགས་གི་ཕྱོགས་གཏོགས་ཕྱོགས་གཏོགས་ཡིན་བསམ་པ་བྱས་རོག་ད་དེ་རྣམས་ལ་མི་དགེ་བའི་སེམས་དེ་ཚོ་བག་ག་ལེ་ག་ལེ་བག་པི་ཡ་གི་འཆར་གཞི་བྱས་རོག་ད་དགེ་བའི་ཕྱོགས་ལ་བག་རོགས་རམ་བྱས་ནས་འོ་ད་སེམས་བཅོས་ཟེར་བ་དེ་རེད།

ཤིང་རྟའི་སྲོལ་འབྱེད་ཆེན་པོ་དེ་ནི་དཔལ་མགོན་འཕགས་པ་ཀླུ་སྒྲུབ་དང་འཕགས་པ་ཐོགས་མེད་གཉིས་ཀྱི་ལམ་སྲོལ། ངོ་མཚར་དེ་ནི་མཉམ་མེད་ཇོ་བོ་ཆེན་པོ་དང་འཇམ་མགོན་བླ་མ་ཙོང་ཁ་བ་ཆེན་པོའི་ཐུགས་ཀྱི་བཅུད་ཕྱུང་བ་ལྟ་བུའི་གདམས་པ་ཟབ་མོ། ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་གི་དེ་ནི་གནས་ཐམས་ཅད་མ་ཚང་བ་མེད་པར་གང་ཟག་གཅིག་འཚང་རྒྱ་བའི་ལམ་གྱི་རིམ་པར་བསྒྲིགས་པ། དེ་ནི་བྱང་ཆུབ་ལམ་གྱི་རིམ་པའི་ད་ཁྲིད། མྱོང་ཁྲིད་དང་ཉམས་ཁྲིད་དང། འོ་ད་དེ་ནི་བི་གའི་བཤད་ཁྲིད་ཟུང་དུ་སྦྲེལ་ནས་ད་འབུལ་བའི་དབང་དུ་བྱས་ནས།

ད་ཁ་ཐུག་དེ་གདམས་པ་དངོས་ཀྱིས་སློབ་མ་ཇི་ལྟར་བཀྲི་བའི་རིམ་པ་རེད། གདམས་པ་དངོས་ཀྱིས་སློབ་མ་ཇི་ལྟར་བཀྲི་བའི་རིམ་པ་དེ་ལ། ནི། དེ་གའི་ལམ་གྱི་རྩ་བ། བཤེས་གཉེན་བསྟེན་པའི་ཚུལ། དགེ་བའི་བཤེས་གཉེན་ཡག་པོ་ཅིག་བསྟེན་དགོས་རེད། འོ་ད་བསྟེན་ནས་བློ་ཇི་ལྟར་སྦྱང་བའི་རིམ་པ། གལ་ཆེ་ཤོས་གཅིག་རེད་དགེ་བའི་བཤེས་གཉེན་དེ། པི་ཀའི་སོ་སོ་དགེ་བའི་བཤེས་གཉེན་བླ་མ། བསྟེན་པའི་སྒང་ན། བརྟག་དཔྱད་ཡག་པོ་ཅིག་བྱས་ཆོས་འབྲེལ་མ་བྱས་གོང་ནས་ཨ་གོ་སོང། བརྟག་དཔྱད་ཡག་པོ་ཅིག་བྱས་ནས་ཨ་ནི་བསྟེན་དགོས་རེད།

རྗེས་སུ་དྲན་པ་དང། འདི་ནི་འཇིག་རྟེན་ཕྱི་མ། འདི་ནི་ཇི་ལྟར་ཡོད་འགྲོ་བ་གཉིས་ཀྱི་བདེ་སྡུག་བསམ་པ་སོ་གཉིས་རེད། དང་པོ། ཚེ་འདི་རིང་དུ་མི་གནས་པར་འཆི་བ་རྗེས་སུ་དྲན་པ་དེ་རེད། དེ་ལ་དེ་ནི་འཆི་བ་མ་དྲན་པའི་ཉེས་དམིགས་དྲུག། འཆི་བ་དྲན་པའི་ཕན་ཡོན་དྲུག། འོ་དེ་རེད། ཨ་ནི། འཆི་བ་པི་ཀའི་དངོས་པི་ཀའི་དྲན་སྟངས་དེ་རེད། འདི་ནི་འཆི་བ་དྲན་ཚུལ་དངོས། དང་པོ། འཆི་བ་མ་དྲན་ན་ཉེས་དམིགས་དྲུག་སྟེ། འཆི་བ་མ་དྲན་ན་དེ་ནི་ཆོས་མི་དྲན་པ།

འོ་ད་འགྲོ་བ་རིགས་དྲུག་སེམས་ཅན་ཐམས་ཅད་ལ་ཆད་པ་མེད་པར་དོན་དག་གནང་གི་ཡོད་རེད་དེ། དེ་བརྩེ་བའི་ཐོག་ནས་གནང་གི་ཡོད་རེད་མ་གཏོགས་ཆགས་འཛིན་གྱི་ཐོག་ནས་གནང་གི་ཡོད་མ་རེད་བ། ང་རང་ཚོས་གཉེན་ཉེ་དུ་ཕ་མ་སྤུན་ཀྱག་ཚོ་ལ་དོན་དག་དག་བྱེད་དགོས་རེད་སེམས་ཅན་རེད་བ། སྙིང་རྗེའི་ཡུལ་རེད་བ། ཡིན་ན་ཡང་བརྩེ་བའི་ཐོག་ནས་བྱེད་དགོས་རེད་མ་གཏོགས་ཆགས་འཛིན་གྱི་ཐོག་ནས་བྱེད་ཡ་དེ་འཇིག་རྟེན་པས་བྱེད་ཡ་དེ་གཅིག་པ་རེད། བརྩེ་བ་དང།

མོག་ཚོགས་རག་ཡ་ཚུན་ཆད། མི་ཁ་བཏང་ཡ་ཚུན་ཆད། མི་ཨོ་ད་དེ་རེད། ཨོ་ད་དེའི་ཚུན་ཆད་དེ། རང་ལ་མ་རུང་པ། ཨོ་ད་མི་རྣམས་ལ་ངོ་ཚ་དགོས་ཡ། ཨོ་ད། རོ་ད། དེ་བྱས་ཡ་དེ་ག་རེ་གིས་བྱུང་པ་རེད། པི་ཀའི། འཆི་བ་མི་རྟག་པ་མ་དྲན་ནི། ཚེ་འདི་ལ་ཆགས། ཨ་ནི་རང་གཅེས་འཛིན་གི་པི་ཀའི་ཀུན་ནས་བསླངས་ནི་བྱུང་པ་རེད་རོ་བ་ད།

ཨ་ནི་གཞུག་གཞུག་གུ་སོ་སོ་ན། ཨ་ནི་འགྲོ་འོང་མ་ཐོས་པ་ཆགས་ཏེ་མ་རུངས་པ་བྱས་པ་རང་སོ་སོ་སོ་སོ། དེ་དེ་རྩ་བ་དེ་འཆི་བ་མི་རྟག་པ་མ་དྲན་པའི་ཐོག་ནས་བྱུང་བ་རེད། ཨ་འདུག་སེ་རེད། འཆི་བ་མི་རྟག་པ་ཅིག་དྲན་རོགས་བྱས་ན་ཆོས་སྤུས་དག་པོ་ཡོང་གི་ཡོད་རེད་ལ་འཕྲོད་བསྟེན་དེ་སྤུས་དག་པོ་ཅིག་ཡོང་གི་རེད། ཡོང་གི་རེད་བ་ད། དེ་ནི། ས་ཡི་གེ། བླ་ན་མེད་པའི་སངས་རྒྱས་ཀྱི་གོ་འཕང་བར་དུ་ཡར་འགྲོ་དགོས་ཀྱི་ཡོད་དུས་འཕྲོད་བསྟེན་ཡག་པོ་མ་བྱས་ན་ཡོང་གི་མ་རེད་བ། ལུས་རྟེན་དེ། བྱས་ཙང། ཐག་རིང་པོ་ཅིག་ལ་བསམ་བློ་བཏང་དགོས་ཀྱི་ཡོད་ཙང་འོ་འཆི་བ་མི་རྟག་པ་དྲན་ན་དེ་འདྲས་རེད་དེ། དེ་དང་མ་དྲན་པའི་ཉེས་དམིགས་རེད་བ་ད་ལྟ་བཤད་ཡ་དེ་འོ་འཆི་བ་མ་དྲན་འཆི་བ་མ་དྲན་པའི་ཉེས་དམིགས་རང་མ་རུངས་པར་བྱས་པ་ད་ཐ་མ་ཕ་གི་འགྱོད་བཞིན་དུ་ཤི་དགོས་ཡ་ཅིག་རེད་ད་ད་འཆི་བའི་སྒང་ལ་ནི་ཨ་ནི་ཚེ་འདི་ལ་ཕ་གི་བསམ་བློ་བཏང་བཏང་དང་ཚེ་འདི་ལ་ཞེན་ཞེན་ཞེན་རང་དོན་རྐྱང་རྐྱང་བྱེད་ཚེ་འདི་ལ་ཞེན་འོ་འདུག་སེ་བྱས་ནས་དགེ་བ་སྣེ་གཅིག་ཀྱང་སྤུས་དག་པོ་ཅིག་མེད་སྒྲུབ་སྒྲུབ་ཁུལ་བྱས། ཡིན་ན་ཡང་པར་འཛུལ་གོ་ཚུགས་ཡོད་ན་སྤུས་དག་པོ་མེད་པ་ཅིག་ཆགས། ཨ་ནི་མི་དགེ་བ་ནི་ཕ་གི་རང་བཞིན་གྱིས་ཕ་གི་སྤུས་དག་པོ་རེ་ཅིག་ཐོག་མ་མེད་པ་ནི་གོམས་ཏེ་ཡོད་ཙང་ཀུ་ཟགས་དང་འདྲེས་པའི་སྤུས་དག་པོ་བྱེ་བ་རང་ཤུགས་ཆེན་པོ་སྤུས་དག་པོ་འོ་འདུག་སེ་ཡིན་དུས་སྒང་ལ་ད་ཤི་ག་ལ་ག་ལ་འདི་ནི་ཕ་གི་ཆོས་བཤད་དུ་མ་ཡག་པོ་མ་བྱུང་ངོ་ཉིད་སྡིག་པ་ཆེན་པོ་ཅིག་བྱས་པ་ཡིན་ན་ནི་གནས་བཅོས་དེ་ཚོའི་ཕ་གི་ཡོང་གི་ཡོད་རེད་གནས་བཅོས་བཤད་ནའང་འདྲ་འོ་ད་དེ་ཚོའི་ཡོང་གི་ཡོད་རེད། འོ་དེ་ནི་དེ་ཡིན་དུས་ཕ་གི་འགྱོད་བཞིན་དུ་ཤི་དགོས་ཡ་འདྲ་བོ་ད་དེ་འདྲ་རེད། འཆི་བ་ཕ་གི་མ་དྲན་པའི་ཉེས་དམིགས་དྲུག། ད་དེ་ནི་འཆི་བ་དྲན་པའི་ཕན་ཡོན་དོན་ཆེ་བ་དང། འོ་ད་ཐོག་མར་གལ་ཆེ་བ་བར་དུ་གལ་ཆེ་བ་ཐ་མར་གལ་ཆེ་བ། འོ་ད་དེ་ནི་དེ་འདྲས་ཡོད་རེད་བ་ད། ད་དེ་ཕ་ཆེ་ལས་ཡོད་མ་རེད།

དཔེར་ན། སྟོན་པས། མདོ་མྱང་འདས་ཆེན་མོར། མདོ་མྱང་འདས་ཆེན་མོ་ལས། ད་ཁོ་རང་གི་ཚིག་དེ་ཡིན་པ་འདྲ། ཞིང་རྨོ་བ་ཐམས་ཅད་ཀྱི་ནང་ན། སྟོན་གྱི་ལོ་མཆོག་གོ། དཔེར་ན་ཞིང་ཁ་རྨོ་བའི་སྐབས་ན་རེད་བ་ད་ལོ་བརྒྱག་གི་རེད་བ་ད། དང་པོ། ལོ་བརྒྱག་ཡ་དེ། ཕ་གི། སྟོན་ཁ་ལ་དེ་ནི། ད་ལོ་བརྒྱག་ཡ་དེ་སྟོན་ཐོག་ཚུར་བསྡུས་ཚར་ནས། ཨ་ནི་ལོ་བརྒྱག་ཡ་ཅིག་ཡོད་རེད་བ་ད། ཨོ་དེ། ཡག་ཚིག། དཔྱིད་ཀ་ལ་ཕ་གི་ཞིང་ཁ་དེ་ཡག་པོ་ཡོང་གི་རེད་བྱས་ཙང་ཞིང་རྨོ་བ་ཐམས་ཅད་ཀྱི་ནང་ན་སྟོན་གྱི་ལོ་ལོ་མཆོག་གོ། ཞིང་ཁ་བཏབ་པའི་སྒང་ལ་ལོ་རྒྱག་ད་རྒྱག་གི་རེད་བ་ད་ཡིན་ནའི་མ་བཏབ་གོང་ནས་སྟོན་ཁ་ལ་འདི་ནས་ལོ་རྒྱག་ཡ་དེ་གལ་ཆེན་པོ་རེད། རྗེས་ཐམས་ཅད་ཀྱི་ནང་ན་བ་ལང་གི་རྗེས་མཆོག་གོ།

འོ་ད་འདི་ནི་འདུ་ཤེས་མཆོག་ཡིན་ཏེ། འདི་དག་གིས་ནི་ཁམས་གསུམ་གྱི་འདོད་པ་དང་མ་རིག་པ་དང་ང་རྒྱལ་ཐམས་ཅད་སེལ་ལོ། ཞེས་སོ། རྗེས་ཐམས་ཅད་ཀྱི་ནང་ནས་བ་ལང་གི་རྗེས་དང། བ་ལང་གི། བ་ལང་གི་ཁྱུ་མཆོག། བ་ལང་གི་ཁྱུ་མཆོག་ཟེར་བ་ན་ད་བ་ལང་མང་པོ་རེད་བ་དང་བརྒྱ་ཉིས་བརྒྱ་འགྲོ་བའི་སྒང་ལ་སྔོན་ལ་འགྲོ་མཁན་གྱི་བ་ལང་གཅིག་ཡོད་རེད་ཁོ་རང་ཚོའི་ནང་ལོགས་ལ་ག་དུས་ཡིན་ན་བ་ལང་གི་སྔོན་ལ་འགྲོ་ནས་ལམ་ཁ་སྟོན་མཁན་གཅིག། བ་ལང་གཅིག་ཡོང་གི་ཡོད་རེད། དེ་ལ་བ་ལང་གི་ཁྱུ་མཆོག་ཟེར་ཁྱུ་ཟེར་དུས་མང་པོ་གི་སྐད་ཆ་རེད་བ། དེའི་ནང་ནས་མཆོག་ཟེར་མདུན་དུ་འགྲོ་མཁན་དེ། མདུན་དུ་འགྲོ་མཁན་དེ་རེད། འོ་དེས་ན་བ་ལང་གི་ཁྱུ་མཆོག་ནི་ཅང་ཤེས་ཡིན་པས་ཟེར་ད་ལམ་ག་བཟང་ལོས་ག་འདྲ་ཡོད་མེད་ཏའི་ཟེར་བའི་གི་བཟོ་འདྲ་བོ་མངོན་ཤེས་ཀྱི་བཟོ་འདྲ་བོ་ཡོད་མཁན་ཅིག་ཧ་གོ་རེད་བ་ད་ཧ་གོ་ཉིན་ཅིག་རེད། ཅང་ཤིས་ཡིན་པས་ཕྱོགས་གང་དུ་ཕྱིན་ན་ཕྱོགས་དེར་འཇིགས་པ་དང་བ་དང་གཅན་གཟན་གྱི་འཇིགས་པ་དང། དེ་ལྟ་དེ་འདྲ་རེད་བ་དང་ཨ་ནི་གཡང་ས་ལ་སོགས་པ། ཡོད་མེད་ཤེས་ནས་དེ་དག་མེད་ཅིང་གང་བདེ་བའི་ལམ་དུ་འགྲོ་བ་ཡིན་པས། དེས་སྣ་དྲངས་ནས་སོང་བའི་ཤུལ་དུ་རྗེས་བཙལ། རྗེས་བཙལ་ནས་ད་བ་ལང་གི་རྗེས་བཙལ་ནས་ཕྱི་བཞིན་དུ་འགྲོ་བ་ལ་འཇིགས་པ་དང། འཕྲང་ལ་གཏུགས་པ་སོགས་འབྱུང་མི་སྲིད། འགྲོ་བ་དང་འགྲོ་འགྲོ་འགྲོ་འགྲོ་གཡང་ས་གཅིག་ལ་པའི་འཕྲང་མ་གཏོགས་འགྲོ་ས་མེད་པར་འགྲོ་བ་དེ་འདྲའི་ཆགས་ཡ་ཡོད་རེད་བ། དེ་འདྲས་ཡོང་སྲིད་གི་མ་རེད། བ་ལང་གི་ཁྱུ་མཆོག་གི་རྗེས་དེ་ལ་འགྲོ་གི་ཡིན་ན་ད་ནི། འབྱུང་མི་སྲིད་པས་རྗེས་རྣམས་ཀྱི་མཆོག་ཡིན་པ། དེ་བཞིན་དུ་འཆི་བ་མི་རྟག་པ་དྲན་པའི་བློ་དེའི་རྗེས་སུ་འབྲང་ཞིང་དེས་སྣ་དྲངས་པའི་བློ་སྣ། གང་སྐྱེས་ཀྱང་འཇིག་རྟེན་ཕྱི་མར་ཕན་པའི་ཐབས་སུ་འགྱུར་བ་ཤ་སྟག་འོང་ཞིང། ད་འཆི་བ་མི་རྟག་པར་སྐྱེ་རོགས་བྱས་ན་སོ་སོའི་རྒྱུད་ལ་བློ་ཨེ་སྐྱེ་སྟེ། འོ་ན་འཆི་བ་མི་རྟག་པའི་བློ་སྐྱེས་སོང་ན་འོ་ན་དེའི་རྗེས་སུ་འབྲངས་ནས། དེས་སྣ་དྲངས་པའི་དེ་ནི་བློ་བློ་སྣ་ག་རེ་སྐྱེས་པ་ཡིན་ནའི། འོ་ད་འཇིག་རྟེན་ཕྱི་མར་ཕན་བྱེད་ཅིག་ཆ་ཕན་པ་ཅིག་ཡོང་གི་རེད། རེད་པ་ད། དེ་ནི་དེ་ཡིན་ཙང། འཆི་བ་མི་རྟག་པ་དེ་འདུ་ཤེས་ཐམས་ཅད་ཀྱི་ནང་ནས་མཆོག་ཏུ་གྱུར་པ། འཇིག་རྟེན་ཕྱི་མར་ཕན་པའི་ཐབས་སུ་གྱུར་པ་ཤ་སྟག་འོང་ཞིང་དེ་ལ་བརྟེན་ནས་ཁམས་གསུམ་གྱི་ཉོན་མོངས་རྣམས་ཀྱང་སྤོང་བར།

ག་བ་གསུངས་པ་རེད་དོ་སྙམ་འདིའི་སྐབས་སུ་ཐང་གའི་དེ་ན་དོན་ཡིན་པ། དེ་ནས་གསུངས་པ་ལྟར་འཆི་བ་དྲན་པས་ཆོས་གཤའ་མ་བྱེད་པ་འོང་སྟེ། ཕྱི་མར་རྟེན་བཟང་པོ་ཐོབ་པར་འདོད་ནས་སྦྱིན་པ་བཏང་བ། ད་འཆི་བ་དྲན།

རྣམ་སྨིན་ཡོན་ཏན་བརྒྱད་ཚང་ཡག་གི་དོན་དག་ལ་རྒྱུ་ཚང་དགོས་ཡོད་པ་དང་རྒྱུ་བསྒྲུབ་ཡག་འོ་དེ་རེད། ཚུལ་ཁྲིམས་བསྲུང་བ་སོགས་དང། མདོར་ན་སྐྱེས་བུ་གསུམ་ནས་བཟུང་ཟུང་འཇུག་གི་བར་གྱི་ལམ་གྱི་རིམ་པ་ཐམས་ཅད་འདིས་འདྲེན། རྗེ་མི་ལ་ཡང་གཡུང་སྟོན་གྱི་སྦྱིན་བདག་ཤི་བས་རྐྱེན་བྱས་ཏེ་ཆོས་ལ་གོ་ཁ་ཟེར་ཞུགས་པ་ཡིན་པ། ལོ་རྒྱུས་ཕར་བཤད་བསྡད་ཡོད་རེད་འོ་དེ་རེད། རྗེ་བཙུན་མི་ལ་བཞད་པའི་རྡོ་རྗེ་ཡང་འོ་ད་དང་པོ་དང་པོ་རེད་པ་དང། སྐུ་ཚེ་སྟོད་སྟོད་རེད་བ། ཨ་ནི་གཡུང་སྟོན་ཁོ་རང་གི་དེ་ནི་གཡུང་བླ་མ་གཡུང་སྟོན་རེད། མཐུ་བསླབ་མཁན། སེར་བ་ཕབ་ཡ་དང་ད་གང་བྱེད་པའི་གི་བསླབ་མཁན་གི་བླ་མ་དེ་གཡུང་སྟོན་རེད། བྱས་ཙང་གཡུང་སྟོན་གི་སྦྱིན་བདག་ཤི་བའི་རྐྱེན་བྱས་ཏེ་ཨ་ནི་ཆོས་ལ་བསྐུལ་བ་རེད། དེ་ག་འདྲ་རེད་ཟེར་ན་རྗེ་མི་ལའི་རྣམ་ཐར་དུ། བླ་མ་གཡུང་སྟོན་ལ་མེད་པ་ཐམས་ཅད་ཟས་ལེན་བྱས་པས་ཆོག་པའི་ཡོན་བདག། དེ་དང་བླ་མ་གཡུང་སྟོན་པའི་ད་སྦྱིན་བདག་དྲག་ཤོས་ཅིག་བླ་མ་གཡུང་སྟོན་ཁོ་རང་ལ་མེད་པ་ཡིན་ན་ཨ་ད་སྦྱིན་བདག་ནས་ཡར་ལེན་ཆོག་ཆོག་ཅིག་མེད་པ་ག་རེ་ཡིན་ནའི་དཔེར་སྦྱིན་བདག་ནས་སོ་སོའི་ཡིན་པ་འདྲ་པོ་བྱས་ནས་ལེན་ཆོག་ཡག་གི་དེ་འདྲའི་སྦྱིན་བདག་ཅིག་བླ་མ་གཡུང་སྟོན་ལ་མེད་པ་ཐམས་ཅད་ཟས་ལེན་བྱས་པས་ཆོག་པའི་ཡོན་བདག་ཟས་ནོར་འཛོམས་ལ་དད་གུས་ཆེ་བ་ཞིག་ཡོད་པ་དེ་ཨ་ནི་ནད་དྲག་པོ་ཞིག་གིས་ཟིན་ནས་ཟེར་ཨོ་ད་ན་ཚ་ཛ་དྲག་པོ་ཅིག་ན་ཉི་མ་གཅིག་བླ་མ་ངན་སྲུང་ལ་གདན་དྲངས་སོང་ཟེར། བླ་མ་ཕེབས་རོགས་བྱེད། དེ་ནས་ཞག་གསུམ། ལོན་པ་དང་བླ་མ་ཞལ་འཛུམ་ནག་རོག་གེ་བ་ཞིག་བྱས་བྱོན་བྱུང་བ་ལ་ཟེར། ད་བླ་མ་སྦྱིན་བདག་སར་སྦྱིན་བདག་ནག་དེ་ཞག་ཕྱེད་རིང་པའི་དེ་ཕེབས། སྦྱིན་བདག་གི་ཉིན་དགུ་ལ་ཞབས་བརྟན་གནང་ག་དོ་ད་དེ་ཚོ། ཨ་ནི་གང་ལྟར་གྱི་ནི་ཉི་མ་གསུམ་རེ་ནི་ཡར་ཕེབས་ཡོང་བ་རེད་གཟིམ་ཤག་ལ། ཡར་ཕེབས་ཡོང་དུས་ཀྱི་བླ་མ་ཞལ་ནག་རོག་གེ་བྱས་ནས་ད། གལ་གསུང་ཡ་མེད་པ་རོག་བྱས་ནས་ཡར་ཕེབས་ཡོང་རེད།

འདུས་བྱས་ཡིན་ཙང་ནི་འཇིག་ཡ་རེད་བ་ད། འཇིག་འགྲོ་བ་རེད། ཟད་འགྲོ་ཡ་རེད། དེ་ཡིན་ཙང་དེ་ནི་མདང་དགོང་དཔེར་ངའི་ཡོན་བདག་ཡག་ཤོས་དགའ་མོ་དེ་ད་ཤི་སོང། འཁོར་བ་འདི་ལ་ཡིད་གཅིག་སྐྱོ་བ་ཡིན། ལར་མི་རྒན་ངས་ཀྱང་གཞོན་སོ་གཞོན་སོ་དཀར་ནས་རྒན་སྐྲ་དཀར་གྱི་བར་ལ་མཐུ་གཏད་སེར་གསུམ་ཞིག་ལ་ལས་བྱས་ད་བླ་མ་གཡུང་སྟོན་པ་ཁོ་རང་གསུང་གི་ཡོད་རེད་ད། ལོ་ཆུང་ཆུང་ལོ་གཞོན་དུས་སྒང་ནས་སོ་དཀར་པོ་རེད་བ་ད་བི་གའི་གཞོན་ཤ་དོད་པའི་ཁ་ཐུག་ལ། ཁ་ཐུག་ནས། བི་གའི་རྒན་མགོ་སྐྲ་དཀར་སྙེ་མོའི་ཁང་མ་ཁ་བའི་བར་དུ། མཐུ་དང་གཏད་དང་སེར་བ་སི་ཏ་གང་ག་གནོད་པ་བྱེད་ཡ་ཤ་སྟག་རེད་བ་ད་མཐུ་མི་ལ་གནོད་པ་བྱེད་མཐུ་ཨོ་གཏད་བི་གའི་མི་རི་བོ་དང་སེར་བ་ཕབ་ཡ་ཨོ་དེ་ལ་བི་གའི་མགོ་འཁོར་ནས་དེ་བྱས་པ་ཡིན། ད་བུ་ཁྱོད་ཀྱིས་ཀྱང་གཞོན་ནུ་ནས་མཐུ་དང་སེར་བའི་སྡིག་ཆེན་པོ་བསགས། ད་ཁྱེད་རང་བས་ད་ད། ཨ་མའི་ཁ་ལ་ཉན་ནས། དེར་བར་ཁོ་རང་ཨ་མའི་མངག་རྒྱུག་བྱེད་རོགས་ཡིན་ཡང། འོང་དེ་ནི། མཐུ་དང་དེ་འདྲ་བྱས་ནས་པའི་སྡིག་ཆེན་པོ་འདི་རེད། ཆེན་པོ་བསགས་པ་རེད། དེ་ཚོ་དཔེར་ད་མཐུ་བསླབ་མཁན་ང་རེད། ཁྱེད་རང་གི་སྡིག་པ་དེ་ཡང་ང་ལ་ཡོང་གི་རེད། ཁྱེད་རང་ལ་ཡོང་བ་མ་ཟད་ང་ལ་ཡང་ཡོང་གི་རེད། བསླབ་མཁན་དེ་ཁོ་རང་ཡིན་ཙང། ས། དེ་ཀུན་ཀྱང་ང་རང་གི་ཐོག་ཏུ་འོང་བར་འདུག་གསུངས། ད་འཆི་བ་དེ་དྲན་པ་རེད་བ་ད་འཆི་བ་མི་རྟག་པ་ཟེར་བ་དེ་དྲན་གནང་ནས་བླ་མ་གཡུང་སྟོན་པས། སེམས་ཅན་དེ་རྣམས་བླ་མ་རང་གིས་མཐོ་རིས་དང་ཐར་པར་མི་འདྲོངས་པ་ལགས་སམ་ཞུས་པས་སོ་ད། ད་སེམས་ཅན་དེ་ཚོ་གང་ག་བླ་མ་ཁྱེད་རང་རང་གིས་ཡང་མཐོ་རིས་དང་ཐར་པ་ལ་འདྲོངས་ཐུབ་ཀྱི་ཡོད་མ་རེད་པས། འདྲོངས་སྟངས་ཤེས་ཀྱི་ཡོད་མ་རེད་པས་ད་བླ་མ་ལ་ཡར་ཞུས་རེད།

ལ་ང་ཡང་མཐོ་རིས་དང་ཐར་པའི་ལམ་སྣ་ཟིན་པ་ཞིག་གྱིས། ངས་མཐུན་རྐྱེན་རྣམས་སྦྱར་གྱིས་གསུངས་པས་ད་དེ་ལ་ཐག་ཆོད་པ་རེད་ད། ཡང་ན་ནི་བླ་མ་གཡུང་སྟོན་པས་རང་གིས་ཆོས་དངོས་གནས་བྱས་ནས་སེམས་ཅན་དྲངས་ཐུབ་པ་ཅིག་བྱེད་ཀྱི་ཡིན་ན་ནི་ཨ་བུ་མཐུ་ཆེན་ཁྱེད་རང་ངའི་ཡར་ལམ་སྣ་ལ་དྲངས་དགོས། ངེད་གཉིས་སྡིག་པ་ཆེན་པོ་བྱས་སོང། ཡང་ན་ནི་ཁྱེད་རང་བྱས། རེད་པ་དང། ཁྱེད་རང་ལོ་ཆུང་ངུ་རེད། རེད་པ་དང་སྙིང་སྟོབས་ཆེན་པོ་རེད། དེ་ནས་ངས་དཔལ་འབྱོར་གྱི་མཐུན་རྐྱེན། རེད་པ་དང་སྒྲུབ་པའི་མཐུན་རྐྱེན་ངས་སྦྱར། ཨ་ནི་ཁྱེད་རང་གིས་པའི་གང་ག་ལམ་སྣ་ཟིན་པ་ཅིག་བྱེད་ཤོག་གསུངས་རེད། ངས་མཐུན་རྐྱེན་རྣམས་སྦྱར་ཞེས་གསུངས་པས་ངའི་འདོད་པ་གྲུབ་སྟེ། ད་ཨ་ཕོ་མཐུ་ཆེན་ཁོ་རང་དེ་གའི་རྗེ་བཙུན་མི་ལ་གའི་འདོད་པ་དེ་ག་རང་ཡོང་རེད་པ་དང་ཆོས་བསྒྲུབ་ཡ། ཅེས་དང་ངའི་འདོད་པ་གྲུབ་སྟེ་བདག་གིས་ཆོས་བྱེད་པར་ཞུ་ཞུས་པས། དེ་ནས་འོ་ན་ཁྱོད་ལོ་ཡང་གཞོན་སྙིང་རུས་དང་དད་པ་ཡང་ཆེ་ཆེ་རབ་ཞིག་འདུག་པས་ཆོས་རྣམ་དག་རང་ཞིག་གྱིས་ཤིག་གསུངས་ནས་ཡར་ཀླུང་གྱི་ཐེར་ཕྲུག་འདྲེས་པ། དེ་ནས་ཐེར་མ་དང་ད་ཕྲུག་འདྲེས་པ་འོ་དེ་འདྲ་གང་ཅིའི་རྒྱུ་སྟེར་བ། མཛོ་ཁལ་གཅིག་མཛོ་ཁལ་གཅིག་མཛོ་དང་བཅས་པ་གནང་སྟེ་གཙང་རོང་གི་སྣར་ཞེས་བྱ་བ་ན་ལུང་པ་རེད་པ། གཙང་གི་རོང་འོ་ད་བླ་མ་རོང་སྟོན་ལྷ་དགའ་ཞེས་བྱ་བ་དམ་ཆོས་རྫོགས་པ་ཆེན་པོ་ལ་མཁས་ཤིང་གྲུབ་པ་ཞིག་བཞུགས་ས། འོ་དེ་དེར་སོང་ལ་སྒྲུབ་པ་ཡང་དག་ཅིག་གྱིས་ཤིག་གསུངས། ད་བླ་མ་གཡུང་སྟོན་པས་རྗེ་བཙུན་མི་ལ་ཡར་བཏང་ནས། ཨ་བུ་མཐུ་ཆེན་ཟེར་གི་རེད་ད་དེ་ཨ་བུ་མཐུ་ཆེན་ཡར་བཏང། དེ་ཚོ་བི་གའི་མཐུན་རྐྱེན་དེ་ཚོ་རོགས་རམ་གནང། ད་བླ་མ་དེ་ཚོ་ཡང་འདི་ནི་རོང་སྟོན་ལྷ་དགའ་སེ་ཡ་གི་བླ་མ་རྩ་ཆེན་པོ་གཅིག་ཡོད་རེད་རྫོགས་ཆེན་པ། འོ་ད་དེའི་ལོ་པི་གི་ཆོས་ཞུས་ནི་པའི་དངོས་གནས་ལམ་སྣ་དྲང་ཐུབ་པ་ཅིག་བྱེད་ཤོག། ངས་ཀྱང་བླ་མའི་ལུང་བསྟན་པ་ལྟར་གཙང་རོང་སྣར་འོངས་ནས་རྩད་བཅད་པས་སམ། ཨ་ནི་རྩད་བཅད་པའི་སྒང་ལ་བླ་མའི་ཇོ་མོ་དང། ད་བླ་མ་དེ་རྫོགས་ཆེན་པ་བྱེད། དེ་ནས་བི་ཀའི་དགོན་པ་ལ་ད་གྲྭ་པ་ཇོ་མོ་ད་གང་ག་ཡོད་ས་རེད། འོ་དེ་ནས་བླ་མའི་ཇོ་མོ་དང་གྲྭ་པ་འགའ་འདུག་པ་རྣམས་ན་རེ་ས། འདི་མ་དགོན་ཡིན་ཏེ་ས། བླ་མ་ད་ལྟ་འདི་ན་མི་བཞུགས། མྱང་སྟོད་རི་ནང་བྱ་བའི་བུ་དགོན་ཞིག་ན་བཞུགས་ཟེར། འོ་ན་ང་བླ་མ་གཡུང་སྟོན་ཁྲོ་རྒྱལ་གྱིས་འདིར་བཏང་ནས་བརྫངས་པ་ཞིག་ཡིན་པས་མཇལ་བའི་གྲོགས་དན་གྱིས་དང་བྱས་ལོ་རྒྱུས་རྣམས་རྒྱས་པར་བཤད་པས། ཨ་ནི་ཇོ་མོས། དེ་ནས་གྲྭ་པ་ཞིག། ངའི། དེ་ནས་གྲྭ་པ་ཞིག་ངའི་ལམ་སྣ་ལ་བཏང་བས། མྱང་སྟོད་རི་ནང་དུ་བླ་མ་དང་མཇལ་ད་ཁོ་ཚོས་ལམ་ལམ་སྣེ་ཁྲིད་ནས་དེ་ནས་བླ་མ་ས་ཁྲིད་སོང་ད་གང་བྱེད་མྱང་སྟོད་རི་ནང་དུ་བླ་མ་དང་མཇལ། བླ་མ་རོང་སྟོན་ལྷ་དགའ་སེ་ཡ་དེ་ཚ་ཚས། ད་ཐེར་ཕྲུག་དང་མཛོ་ཕྱག་རྟེན་མཛོ་ད་དེ་ཚོ་ཡོད་རེད་བླ་མ་ལ་ཕུལ་ཡ་ཨོ་དེ་ཚོ་ཡར་ཕུལ། བདག་ཉི་མ་ལ་སྟོད་ནས་འོངས་པའི་མི་སྡིག་པོ་ཆེ་ཞིག་ལགས་པས་ཟེར། བདག་ཉི་མ་ལ་སྟོད་ཐག་རིང་པོ་ནས་ཡོང་པ་ཡིན། ང་དཔེ་སྡིག་པ་ཆེན་པོ་ཅིག་ཡིན། འཁོར་བ་ལས་ཚེ་འདིར་གྲོལ་བའི་ཆོས་ཤིག་ཞུ་བྱས་པས་ཟེར། ཚེ་འདི་ལ་འཁོར་བ་ལས་ཡར་ཐར་ཡག་གི་ཆོས་ཤིག་གནང་རོགས་གནང་ཞུས་པས་བླ་མའི་ཞལ་ནས། ངའི་དམ་ཆོས་རྫོགས་པ་ཆེན་པོ་འདི་རྩ་བ་བྱུང་རྒྱལ། རྩེ་མོ་ཐོབ་རྒྱལ། འབྲས་བུ་ཡོག་རྒྱལ། ཉིན་བསྒོམས་ན་ཉིན་སངས་རྒྱ། ནུབ་བསྒོམས་ན་ནུབ་སངས་རྒྱ། སྐལ་ལྡན་ལས་འཕྲོ་ཅན་ལ་བསྒོམ་མི་དགོས་པར་ཐོས་པས་གྲོལ་བ། དབང་པོ་ཡང་རབ་ཀྱི་ཆོས་སྐལ་ཡིན་པས་སྟེར་གྱིས་གསུངས། ད་བླ་མ་གི་པའི་གདམས་པའི་རྫོགས་ཆེན་གི་པི་ཀའི་ཁྱད་ཆོས་འདྲ་པོ་དེ་ཚོ་ཕར་གསུངས་ནས། ཨོ་ད་ཁྱེད་རང་ལ་ངས་ཆོས་སྤྲད་གོ་ཟེར་སྐལ་ལྡན་ལས་འཕྲོ་ཅན། ཚོ་ཡིན་པས་བསྒོམ་མི་དགོས་པ་དེ་ནི།

ངས་དང་པོ་མཐུ་བྱས་པས་ད་ཁོ་རང་གི་དགོངས་ཡ་དེ་ལ། ངས་དང་པོ་མཐུ་བྱས་པས་ཞག་བཅུ་བཞི་ལ་རྟགས་ཆེན་པོ་ཐོན་ཟེར། མཐུ་བྱེད་པའི་སྒང་ལ་ད་བད་ཀའི་སྙིང་སྟོབས་ཆེན་པོ་ཡོད་ས་རེད་བ་ད་རྗེ་བཙུན་མི་ལ། དགུང་ལོ་ཆུང་ཆུང་སྒང་ནས་དཔེ་བརྩོན་འགྲུས་ཆེན་པོ་ཅིག་ཡོད་པ་ཡིན་དུས་བ་ན། ཞག་བཅུ་བཞི་སྒང་ལ་དེ་ནས་མཐུ་གི་བད་ཀའི་རྟགས་དེ་ཚོ་ཡོང་གི་ཡོད་རེད། སེར་བ་ཕབ་པ་ཡིན་ན་སེར་ར་བའི་མཛུབ་མོ་མཛུབ་མོས་སྣ་ཁྲིད་ཐུབ་ཡ་འདྲ་བ་ད་ག་པར་ཕབ་ན་བས་དཔའ་མ་གུ་ན་མ་བུ་ད་དུ་སེ་བྱས་ཡ་གི་མཐུ་བད་ཀའི་མཐུ་ཚེ་ཞག་བཅུ་བཞི་ལ་རྟགས་ཆེན་པོ་ཐོན།

ཨ་ཕོ་མཐུ་ཆེན་གྱིས། ད་བླ་མའི་གསུང་སྟངས་དེ་ལ་བྱེད་ཀ་ཡིན་ན་ང་སྐལ་ལྡན་ལས་འཕྲོ་ཅན་ཅིག་ཡིན་པ་འདྲ། མཐུ་པེ་གའི། རྒྱག་པ་ལ་པེ་གའི་རེད་པ་དཀའ་ལས་ཁག་ཤོས་འདྲ་བོ་དེ་ཡིན་གྱི་རེད་པ་ད། པེ་གའི་ཉི་མ་བཅུ་བཞི་ལ་རྟགས་ཐོན་པ་ཡོང་གི་འདུག་སེར་ར་ལ་ནི་ཉི་མ་བདུན་མ་གཏོགས་སེར་ར་རྒྱག་པ་ལ་ཉི་མ་བདུན་མ་གཏོགས་འགོར་གི་མི་འདུག་རེད་པ་ད། ད་ད་ལྟ་འདི་པེ་གའི་རྫོགས་པ་ཆེན་པོའི་གདམས་ངག་འདི།

ལ་སྟོད་ནས་འོངས་པའི་མི་སྡིག་པོ་ཆེ་ཡིན་ཟེར་བ་བདེན་པར་འདུག་གསུངས་རེད་བ་ད། ཁྱེད་རང་ལ་སྟོད་ནས་ཡོང་གི་མི་སྡིག་པོ་ཆེ་ཡིན་ཟེར་དང་པོ་ནས་ལབ་ཀྱི་འདུག་དེ་དངོས་གནས་ཡིན་པ་འདྲ་ཁྱེད་རང་སྡིག་པོ་ཆེ། ངའི་ཆོས་ཀྱི་ཁ་ཕོ་དེ་ཡང་ཅུང་ཟད་ཆེས་པ་ཞིག་བྱུང་ས། ངས་ཆོས་ཀྱི་ཁ་ཕོ་དཔེ་བཤད་ཡ་དེ་ཏོག་ཙམ། ཆེས་དྲགས་ཤག། ཆོས་ཀྱི་ཁ་ཕོ་ཟེར་དུས་ཀ་ན་ཆོས་ཀྱི་པེ་གའི་ཡོན་ཏན་ཁྱད་ནོར་ཞེ་པོ་ཡོད་གསུངས་རེད་བ་ཉིན་བསྒོམས་ན་ཉིན་སངས་རྒྱས་འགྲོ་རེད། ཨ་ནི་མཚན་བསྒོམས་ན་མཚན་སངས་རྒྱས་འགྲོ། སྐལ་ལྡན་ལས་འཕྲོ་ཅན་ལ་བསྒོམ་དགོས་པ་མ་རེད་ཟེར་ཏེ་ཏོག་ཙམ་ངས་འུད་ཤོབ་ཚ་དྲགས་ཤག་ཟེར། ཁྱེད་རང་དཔེ་སྡིག་པ་ཆེན་པོ་ཡིན་ཟེར་ཏེ་དངོས་གནས་རེད་ཤག་ཟེར་ད་ད་ད་ག་གི་ཉམས་ཐོག་རེད་བ་ཁ་བཤད་ཡ་མེད་རེད་བ་འདི་རེད། ངའི་ཆོས་ཀྱི་ཁ་ཕོ་དེ་ཡང་ཅུང་ཟད་ཆེས་པ་ཞིག་བྱུང་འདུག་པས་ངས་ཁྱོད་མི་འདྲོངས་པར་འདུག་ཟེར་འོ་ད་ངས་ཁྱེད་རང་དྲངས་ཐུབ་ས་མ་རེད་གསུང་ད།

ད་དེ་གི་ཐོག་ནས་ཁྱེད་རང་གྲོལ་ཐུབ་ས་མ་རེད། ང་རྙིང་མའི་རྫོགས་པ་ཆེན་པོའི་ཐོག་ནས། ཨ་ནི། ཁྱེད་རང་གྲོལ་ཐུབ་ས་མ་རེད་ད་གང་རྒྱས། ཁྱེད་རང་བད་ཀའི་སྡིག་པ་ཆེན་པོ་དངོས་གནས་རེད་འདི་ཤག་ཟེར་དེ་འདྲས་གྲོལ་ཐུབ་ས་མ་རེད། ངས་ཀྱི་ཆོས་ཀྱི་ཁྱད་ཆོས་བྱ་ཡ་དེ་ཏོག་ཙམ་འུད་ཤོབ་ཆེ་དྲགས་ནས་ད་ཁྱེད་རང་ང་རྒྱལ་བྱུང་བ་རེད། རེད་རེད་བ་ད། བྱུང་བ་རེད་ད། སྔགས་གསར་མ་བི་ཀའི། འདི་ནས། རྗེ་བཙུན་མར་པ་ཞུ་ཡ་ཅིག་རྒྱ་གར་ལ་བྱོན་ནས་གྲུབ་ཆེན་ཅིག་ཡོད་རེད། རྒྱ་གར་གྱི་གྲུ་ཆེན། Pk། འདུག་གདའ། ལྷོ་བྲག་གྲོ་བོ་ལུང་ཞེས་བྱ་བའི་དགོན་པ་ན་རྒྱ་གར་གྱི་གྲུབ་ཆེན་ནཱ་རོ་པའི་དངོས་སློབ། སྐྱེས་མཆོག་སྒྲ་བསྒྱུར་གྱི་རྒྱལ་པོ་མར་པ་ལོ་ཙཱ་ཞེས་བྱ་བ་སྔགས་གསར་མའི་གྲུབ་ཐོབ་ས་གསུམ་ན་འགྲན་ཟླ་དང་བྲལ་བ་ཞིག་བཞུགས། དེ་དང་ཁྱོད་རང་ཚེ་སྔ་མ་ནས་ལས་འབྲེལ་དུ་འདུག་པས་དེར་སོང་ཞིག་ཟེར་བ་དེ་བླ་མས་དེ་གསུངས་པར་ད་ཁྱེད་རང་དེ་ཚེ་སྔ་མའི་ལས་འབྲེལ་ཁྱེད་ཚ་ལས་འབྲེལ་ཡོད་པའི་བླ་མ་དེ་དག་ཡིན་གྱི་མིན་གྱི་ད་ཁྲིད་དགོས་ཡ་གཅིག་རེད། འདུག་པས་དེར་སོང་ཞིག་གསུངས་ས། གྲུབ་ཆེན་མང་པོས་བྱས་ཙང། ད་ང་ཚོའི་དགོས་ཡ་ག་རེ་ཟེར་གཙོ་བོ་གཙོ་བོ་འདི་རེད་པ་དང། དེ་ནས་འཆི་བ་མི་རྟག་པ་དེ་དྲན་དགོས་ཀྱི་འདུག་བ། བླ་མ་གཡུང་སྟོན་པ་དང་རྗེ་བཙུན་མི་ལ་བཞད་པའི་རྡོ་རྗེའི་སྐུ་ཚེ་སྟོད་འཆི་བ་མི་རྟག་པ་དེ་དྲན་ནས། ཨ་ནི། བླ་མ་བཙལ། རེད་པ་དང། བླ་མ། ད་མཐར་དེ།

ལས་འབྲེལ་འདུག་པས་དེར་སོང་ཞིག་གསུངས། གྲུབ་ཆེན་མང་པོས་རྐང་གླིང་དང་ཐོད་ཕོར་སོགས་བསྣམས་པ་འཆི་བ་མི་རྟག་པའི་དྲན་གསོའི་ཆེད་ཡིན། རེད་པ་དང་གྲུབ་ཆེན་ཚོའི་ཕྱག་ལ་དེ་ནས་ཐོད་པ་དང་མི་ཡི་ཐོད་པ་དང་ཨ་ནི་རྐང་གླིང་དང། འོ་ད་དེ་ནས། པགས་པ།

ལོ་དང། ཞོགས་ཀའི་མི་རྟག་པ་དེ་སྒོམ་འཕྲོ་ལས་ན། ཨ་ནི་བྷི་ཀའི། དེའི་ཉིན་མོ་དེ། ལས་ཀ་གང་ག། ཨ་ནི། ལུས་ངག་གི་བྷི་ཀའི་རོ་དང་གང་ཅའི་བྷི་ཀའི་བྱ་བ་ག་རེ་ཅི་ཡིན་ན་ཚེ་འདི་ལ་འགྲོ་བཞག་གི་འདུག་ཚེ་འདིའི་དོན་དག་ལ་འགྲོ་བཞག་གི་འདུག་ཨོ་དེ་རེད། དེ་དང་ཞོགས་ཀའི་འཆི་བ་མི་རྟག་པ་དེ་སྒོམ་དགོས་པ་རེད་ལོ་དང། དེ་ཆོས་ཀྱི་ཉམས་མྱོང་གི་ཐོག་ནས་མར་གསུངས་པ་རེད་པ་ད། ཨང་དེ་རེད། ལུས་རྩལ་བྱེད་མཁན་ཅིག་ཡིན་ན། རྟག་པར་ལུས་རྩལ་བྱེད་སྡོད་མཁན་ཅིག་ཡིན་ན་ཞོགས་ཀའི་ལུས་རྩལ་ཅིག་མ་བྱས་ན་དེ་ཨ་ནི་གཟུགས་པོ་བདེ་པོ་ཁྱོན་ནས་མི་འདུག་ཟེར་དེ་འདྲས་བཤད་བསྡད་ཀྱི་འདུག་ལ། ཨ་ནི་རེད་པ་ད་ཞོགས་ཀའི་ལུས་རྩལ་མ་བྱས་ན་ཉི་མ་ཕྱེད་ཀར་གཟུགས་པོ་བདེ་པོ་མེད་པར་བྱས། ཨོ་དེས་ན་འདི་འཆི་བ་མི་རྟག་ཚུལ་ཞོགས་ཀའི་འཆི་བ་མི་རྟག་པ་དེ་ཅིག་མ་བསྒོམ་ན་ཨ་ནི་ཉི་མ་བི་གི་ཕྱེད་ཀ་དེ་ལུས་ངག་ཡིད་གསུམ་བདེ་པོ་ཁྱོན་ནས་ཡོད་མ་རེད་ཚེ་འདི་ལ་ཕར་ཤོར་འགྲོ་གི་ཡོད་རེད་ཨོ་དེ་རེད། འདི་ནི། ད་ནང་མི་རྟག་པ་ཐུན་རེ་མ་བསྒོམ་ན་དེ་ཡི་ཉིན་མོ་ཚེ་འདི་པར་འགྲོ་བ་སྣང། ཞེས་དང། ཞང་བཙུན། ཡེར་པས་ཀྱང། སྔ་དྲོ་མི་རྟག་པ་མ་དྲན་ན་ཉི་མ་ཕྱེད་བར་ཚེ་འདི་པར་ཆ། ཆ། ཟེར་བ་ལ་འགྲོ་བའི་སྐད་ཆ་རེད། བོད་སྐད་རྙིང་པ་རེད། ཉིན་ཕྱེད་ལ་མ་བྱས་ན་དགོང་མོ་བར་ཚེ་འདི་པར་ཆ། ཚེ་འདི་པར་སོང་ན་ཅི་བགྱིས་ཆོས་སུ་མི་འགྲོ་གསུང། ད་དེ་གང་ག་རེད་དགེ་བའི་བཤེས་གཉེན་ཚང་མ་ལོག་གི། འོ་ད་འདྲེན་ཡ་གཅིག་གྱུར་རེད། ཚེ་འདི་པ་ལ་ཕྱིན་ན་ཆོས་མ་རེད་པ་དེ། ང་ཚོའི་འགྲོ་བ་དང་ནང་པ་སངས་རྒྱས་པའི་ཆོས་རེད་གི་མ་རེད། ཚེ་འདི་པ་ཆགས་ན་ཆོས་པ་འདི་རེད། ཚེ་འདི་པར་སོང་ན་ཅི་བགྱིས་ཆོས་སུ་མི་འགྲོ་གསུང།

ཐབས་མི་མཐུན་ཕྱོགས་འཇོམས་པ་ལ་དེ་སྟོབས་ཆེན་པོ། ཚོགས་རྫོགས་པ་ལ་སྟོབས་ཆེ་བ་དང། ཉོན་མོངས་དང་ཉེས་སྤྱོད་ཐམས་ཅད་ཅིག་ཆར་འཇོམས་པའི་ཐོ་བ་དང་འདྲ་བར་གསུངས། ཐོ་བ་འདྲ་པོ་ཅིག། དཔེར་ན་དཀར་ཡོལ་བུམ་པར་བྱིན་ནས་དེའི་མགོ་དེ་ཐོ་བ་ཅིག་གཞུས་བཞག་ན་ལམ་སང་ཆག་འགྲོ་བ་རེད་བ་ས་ཟིན་ནས། འོ་དེ་ནང་འདྲ། ཉོན་སོ་སོའི་རྒྱུད་པའི་ཉོན་མོངས་འདོད་ཆགས་ཞེ་སྡང་གཏི་མུག་ཡོ་རོ་བ་དང་དེ་མངོན་དུ་གྱུར་ཡོད་ན་འཆི་བ་མི་རྟག་པ་དེ་དྲན་ཡོང་ན་དེ་ཚོ་གང་ག་བས་མ་འགགས།

འབྲས་བུ་རྫོགས་ཏེ། འདི་ནི་ཆོས་མཐར་ཕྱིན་པར་བྱེད། དེ་བཞིན་དུ་འཆི་བ་ཐོག་མཐའ་བར་གསུམ་དུ་གལ་ཆེ་བ། འཆི་བ་མི་རྟག་པ་མ་དྲན་ན་ད་ག་རེ། ཆོས་མཐར་མི་ཕྱིན་པ། ད་འཆི་ཁར་དགའ་བཞིན་སྤྲོ་བཞིན་དུ་འཆི་བའི་ཕན་ཡོན་འཆི་བ་མི་རྟག་པ་དྲན་མཁན་ཅིག་ཡིན་ན་འཆི་ཁར་ཡང་སྔོན་ཆོས་གཤའ་མ་བྱས་པའི་བློ་གདིང་ཡོད་པས། ད་འཆི་བ་མི་རྟག་པ་དྲན་ན་ཆོས་རྣམ་དག་ཅིག་ཡོང་གོ་རེད་བ། དེ་ནས་ཆོས་རྣམ་དག་ཅིག་སོ་སོས་བསྒྲུབས་པ་དེ་དྲན་ན། ཨ་ནི་བློ་ལ་དཔེ་དགའ། རེད་བ་ད་བློ་གདིང་ཡོད་པས་སོ་སོ་ལ་གདིང་ཅིག་རྙེད་ཀྱི་རེད་ད། རེད་བ་ད་གདིང་དེ། ནུས་པ་ཅིག་རྙེད་ཡོང་གོ་རེད། དེ་ཡོད་པས་ཨ་ནི་བུ་ཕ་ཁྱིམ་དུ་འགྲོ་བ་ལྟར་འབྱུང་སྟེ། དེ་ནས་ཀློང་རྡོལ་བླ་མ་རིན་པོ་ཆེས་ང་ལ་མི་རྟག་པ་བྱུང་ན་མི་འཇིགས་གསུང་བ་རེད། དེ་ནས་ག་རེ་ཟེར་ན་སྔ་དྲོ་དགེ་སློང་རྒན་གོག།

དེས་ན་ཆོས་པ་རབ་འཆི་བ་ལ་བྲོད། ཆོས་པ་ཡག་རབ་ཅིག་དཔེ་དངོས་གནས་ཀྱི་ཆོས་པ་ཨང་ཀི་དང་པོ་ཅིག་ཡིན་ན། དེ་ནི་འཆི་བ་ལ་དགའ་ཡ་འདྲ་པོ་ཅིག། ཀློང་རྡོལ་བླ་མ་རིན་པོ་ཆེས་ཞུས་པ་ནང་འདྲ་གི་ནང་འདྲ་གི་དཔེ་དགའ། རེད་བ་ད། འཆི་བ་ལ་དགའ་གི་བྲོད་པ་ཅིག། འབྲིང་མི་འཚེར་ཟེར། རེད་བ་ད་ད་འབྲིང་ཅིག་ཡིན་ན། འཆི་འཆི་གོ་རེད་ད་འཆི་བའི་སྒང་ལ་ད་འཚེར་སྣང་མེད་པ་ཅིག།

ང་འཆི་བས་འཇིགས་ནས་རི་ལ་བྲོས། སེམས་གཉུག་མའི་གནས་ལུགས་སྟོང་པར་རྟོགས། ད་འཆི་བ་བྱུང་ཡང་ཉམ་ང་མེད། ཞེས་གསུངས་པ་ལྟར་རོ། དང་པོ་འཆི་བ་འཇིགས་ནས་འཆི་བ་མི་རྟག་པ་བསྒོམ། འཇིགས་འཇིགས་ནས་དབེན་པའི་གནས་ལ་ཆས་ནས་སྒྲུབ་པ་ཉམས་ལེན་གནང། གནས་ལུགས་རྟོགས། དེ་ནས་འཆི་བ་ལ་མི་འཇིགས་པ་རེད། འཆི་བ་ལ་མི་འཇིགས་པ་འཆི་བར་བྲོད་པ་དང། མི་འཇིགས་པ་དེ་རྗེས་ནས་ཡོང་བ་རེད། ང་ཚོས་དེ་མིན་པ་བྱས་ད་ལྟ་འཆི་བ་ལ་མི་འཇིགས་པ་འདྲ་པོ་ཅིག་རེད་པོ་ད་ཧ་ལམ་གྱི་གནས་ལུགས་འདྲ་པོ་ཅིག་མངོན་སུམ་འདྲ་པོ་ཅིག་རྟོགས་ཚར་མེད་འགྲོ་བསམ་བསམ་ཅིག་རེད་བ་ད། ད་དེ་ནས་ཕར་ཕར་བྱས་ཡར་ཡར་ལོ་སླེབས་རྒན་གོག་ཆགས་ཟེར་གོ་རེད་བ་ད། འོ་ད། འདི་ནས་ཤི་ཁ་ལ་ག་ལ། ཨ་ནི་འཆི་བ་ལ་འཇིགས། འོ་དེ་རེད། སེམས་གཉུག་མའི་གནས་ལུགས་སྟོང་པར་ང་འཆི་བས་འཇིགས་ནས་རི་ལ་བྲོས། སེམས་གཉུག་མའི་གནས་ལུགས་སྟོང་པར་རྟོགས། ད་འཆི་བ་བྱུང་ཡང་ཉམ་ཉམ་ང་མེད་ཅེས་གསུངས་པ་ལྟར་རོ། གསུམ་པ་འཆི་བ་དྲན་ཚུལ་དངོས་ལ་གཉིས། ད་དེ་འཆི་བའི་ཕན་ཡོན་དྲུག་དེ་འགྲིགས་སོང་ང།